ཞི་བདེ་དང་བྱམས་བརྩེ་གོང་སྤེལ་གཏོང་དགོས་པ་གསུངས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་གཅིག་གི་ནང།
རྒྱ་གར་གྱི་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་འདི་ལོར་གནམ་གཤིས་ཇེ་དྲོ་དང་ཁ་བབས་ཇེ་ཉུང་དུ་སོང་སྟེ། འཐུང་ཆུ་དང་ཞིང་ལས་ཀྱི་ཐོག་དཀའ་ངལ་ཤུགས་ཆེ་འཕྲད་ཉེན་ཡོང་གི་ཡོད་པ་རེད། མཇུག་ཏུ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོར་རྒྱ་ནག་དེ་བཞིན་གསར་འགོད་པ་བཙོན་དུ་འཇུག་མཁན་ཡུལ་གྲུ་སྡུག་ཤོས་དང་པོ་དེ་ཆགས་ཡོད་པའི་སྐོར་གྱི་གནས་ཚུལ་ཕྱོགས་བསྡུས་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ཨེ་ཤེ་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་ཐེངས་བཅུ་གཉིས་པ་གི་ཐོག་རྒྱ་གར་གྱི་སྲིད་འཛིན་གཞོན་པ་ཕེབས་པས་ཞི་བདེ་དང་བྱམས་བརྩེ་གོང་འཕེལ་གཏོང་དགོས་པ་གསུངས་ཡོད་འདུག། ཕྱི་ཟླ་དང་པོ་གི་ཚེས་བཅུ་བདུན་གྱི་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཨེ་ཤེ་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་ཐེངས་བཅུ་གཉིས་པ་དབུ་འབྱེད་ཀྱི་མཛད་སྒོ་གི་ཐོག་རྒྱ་གར་གྱི་སྲིད་འཛིན་གཞོན་པ Jagdeep Dhankhar དང་རྒྱ་གར་ཚན་རིག་ལྷན་ཁང་གི་བློན་ཆེན Kiren Rijiju རྣམ་གཉིས་ཀྱིས་གཙོས་པའི་རྒྱ་གར་གཞུང་གི་གནད་ཡོད་མི་སྣ་དང། ནང་པའི་བླ་ཆེན་ཁག། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་དང་སྐྱབས་རྗེ་གླིང་རིན་པོ་ཆེ། གནས་ཆུང་སྐུ་རྟེན་སོགས་ལྷན་ཞུགས་གནང་འདུག་ཅིང་སྐབས་དེར་རྒྱ་གར་གྱི་སྲིད་འཛིན་གཞོན་པ་གི་སྟོན་པ་བཅོམ་ལྡན་འདས་ཀྱིས་སྲོལ་བཏོད་པའི་ནང་པའི་ཆོས་ལུགས་དེ་ནི་སྔོན་ཆད་ཀྱི་ཤུལ་བཞག་ཙམ་ཞིག་མིན་པར་མ་འོངས་བྱམས་བརྩེ་ལྡན་པ་ཞིག་བསྐྲུན་རྒྱུ་དེ་ཡིན་པ་སངས་རྒྱས་ཀྱིས་གསུངས་པའི

མཐོ་དྲགས་པར་བརྗོད་ནས་རྩ་གཏོར་བཏང་བ་སོགས་བོད་མིའི་ཆོས་དད་ལ་གནོད་གཞི་ཆེ་བའི་བྱ་སྤྱོད་སྣ་ཚོགས་ཤིག་སྤེལ་ཡོད་པ། ཁོ་རང་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོ་གི་ཟླ་བ་བརྒྱད་པ་གི་ནང་བྲག་འགོ་དམར་ཤོག་གི་དྲུང་ཆེ་གི་ལས་གནས་ནས་འཕོ་འགྱུར་བཏང་སྟེ་ཆབ་སྲིད་དང་འབྲེལ་བ་མེད་པའི་སི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་ཚན་རིག་ལག་རྩལ་ཁང་གི་འགོ་གཙོ་ལ་བསྐོ་གཞག་བྱས་པ་རེད། ཁོ་ལ་ཝང་ཏུང་ཧྲིན་ཞེས་རྒྱ་མིང་བཏགས་ཡོད་པ་ལས་དོན་དངོས་སུ་ཉག་རོང་ནས་ཡིན་པའི་བོད་རིགས་ཤིག་ཡིན་འདུག་ལ་ཁོས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ལོར་གསེར་རྟ་རྫོང་གི་དམར་ཤོག་དྲུང་ཆེ་བྱེད་པའི་སྐབས་བླ་རུང་ཆོས་སྒར་གྱི་གྲྭ་ཤག་བཞི་སྟོང་ལྔ་བརྒྱ་གཏོར་བཤིག་བཏང་བ་དང་དེ་རྗེས་ཉིས་སྟོང་བཅུ་བདུན་གྱི་ལོར་གྲྭ་ཤག་སུམ་སྟོང་ཉིས་བརྒྱ་ར་ཉི་ཤུ་རྩ་ལྔ་ཙམ་ཞིག་གཏོར་བཤིག་བཏང་ཡོད་པ་ཡང་ཉིས་སྟོང་བཅུ་བདུན་གྱི་ལོར་བླ་རུང་ཆོས་སྒར་དུ་ཡོད་པའི་ཕྱོགས་མཐའ་ཁག་གི་གྲྭ་བཙུན

རྒྱ་གར་གྱི་བྱང་ཕྱོགས་ས་ཁུལ་སྤྱི་དང་ཁྱད་པར་ཧི་མ་ལ་ཡའི་རི་རྒྱུད་ཁག་ཏུ་དགུན་དུས་ཆར་པ་དང་ཁ་བ་འབབ་རྒྱུན་དེ། ནམ་རྒྱུན་ལས་བརྒྱ་ཆ་བདུན་ཅུ་ནས་བརྒྱ་ཆ་བཅོ་ལྔ་གི་བར་ཇེ་ཉུང་དུ་སོང་བ་མ་ཟད། ས་ཁུལ་ཕལ་ཆེ་བར་ནམ་རྒྱུན་དགུན་དུས་ཁ་བ་ཤུགས་ཆེ་འབབ་ས་ཁག་ཏུའང་འདི་ལོར་ཁ་བ་གཏན་ནས་མ་བབས་པ་སོགས་རྒྱ་གར་གྱི་གསར་ལམ་ཁག་ཏུ་གནས་ཚུལ་ཐོན་བཞིན་པ་ལྟར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་འདི་ལོ་ཧི་མ་ལ་ཡའི་ས་ཁུལ་སྤྱི་དང་ཁྱད་པར་ཧི་མ་ཅལ་མངའ་སྡེ་གི་ནང་ཆར་པ་བརྒྱ་ཆ་བཞི་བཅུ་འབབ་རྒྱུན་ཇེ་ཆུང་དུ་སོང་ཡོད་པར་བརྟེན། འདི་ལོར་ཧི་མ་ལ་ཡའི་ས་ཁུལ་དུ་ཞིང་ལས་ཀྱི་སྟོན་ཐོག་དང་འཐུང་ཆུ་གི་དཀའ་ངལ་ཆེན་པོ་འཕྲད་ཉེན་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་ནི་ད་དགུན་ཁ་ནང་ཆར་པ་རྟག་ཏུ་མ་བབས་ན་མི་མང་གིས་ད་ནམ་རྒྱུན་དུ་ཞིང་པ་དམིགས་བསལ་གྱིས་ཧི་མ་ཅལ་གྱི། ཞིང་པ་དང་བརྒྱ་ཆ་བརྒྱད་ཅུ་སོགས་ཀྱིས་ཁོ་ཚོ་ཆུ་འདི་ལ་ཆར་པ་འདི་ལ་བརྟེན་སྡོད་ཀྱི་འདུག་ཨ་ནི་ད་ཆར་པ་འདི་ཏག་ཏག་མ་བབས་ན་ཁོ་རང་ཚོའི་སྟོན་ཐོག་འདི་ཚོ་ཏག་ཏག་མ་ཡོང་དཀའ་ངལ་ཅིག་འཕྲད་བྱས་འདི་མཉམ་དུ་ལ་ཨ་ནི་ཆུ་གི་དཀའ་ངལ་ཅིག་མ་འོངས་པ་འཕྲད་ཀྱི་ཉེན་ཁ་ཆེན་པོ་ཅིག་ཆགས་བསྡད་ཤག་ད་འདི་ཧི་མ་ལ་ཡའི་གི་རི་རྒྱུད་གཅིག་པོ་མིན་པ་ཨ་ནི་ད་ལྟ་རྒྱ་གར་ཁྱོན་ཡོངས་ལ་ཨ་ནི་ཆུ་གི་ཆར་པ་ཉུང་བ་བབས་པས་འདི་རིགས་ཀྱི་དཀའ་ངལ་ཞིག་འཕྲད་དང་འཕྲད་བཞིན་པ་ཅིག་རེད་ཤག། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་འཛམ་ལྷ་བསྟན་པ་རྒྱལ་མཚན་ལགས་ནས་ཁ་བ་མི་འབབ་པ་གི་རྒྱུ་རྐྱེན་ནི་སྤྱི་ཡོངས་ཀྱི་ཆ་ནས་གནམ་གཤིས་འགྱུར་ལྡོག་གི་རྐྱེན་དང། གཉིས་ནས་སྐབས་དུས་སུ་ཆར་སྤྲིན་དང་རླུང་གི་འགྲོ་སྟངས་ཀྱིས་ཡིན་པར། གནམ་གཤིས་ཉམས་ཞིབ་པ་ཚོས་ངོས་འཛིན་ཚོད་དཔག་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། འགྱུར་བ་གཉིས་ལ་ཁོ་རྒྱུ་རྐྱེན་གཉིས་འདྲ་པོ་ཆགས་འདུག་ད་གཅིག་དེ་སྤྱི་ཡོངས་ཀྱི་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཡིན་པ་བྱས་གཞན་གཅིག་དེ་སྐབས་དུས་ཀྱི་རླུང་ཚུབ་འགྲོ་སྟངས་ཀྱི། ད་བར་སྣང་གི་རླུང་ཚུབ་ལབ་དགོས་རེད་ཆར་སྤྲིན་ལབ་དགོས་ད་ག་རེ་ལབ་ན་འགྲིག་དང་ཁོ་རང་འགྲོ་སྟངས་ཀྱིས། ཁོ་རླུང་དེ་ལ་བརྟེན་ནས་སྤྲིན་པ་དེ་དེད་ཡོང་གི་རེད། རྒྱ་གར་ལ་དྭགས་ས་ཁུལ་དུ་ནམ་རྒྱུན་བོད་ཟླ་བཅུ་གཉིས་པ་གི་ནང་ཁ་བ་ཤུགས་ཆེ་འབབ་ཀྱི་ཡོད་ནའང། འདི་ལོར་ཁ་བ་མི་འབབ་པ་གི་སེམས་ཁྲལ་ཆེན་པོ་ཡོད་པས་སྔ་མོ་ནས་དར་བ་གི་ལམ་སྲོལ་བཞིན་ཞབས་རིམ་སྒྲུབ་ཀྱི་ཡོད་ཅེས། ལ་དྭགས་དགེ་བཤེས་ཚེ་དབང་རྡོ་རྗེ་ལགས་ནས་འགྲེལ་བརྗོད་གནང་གི་འདུག།
གངས་དུས་ཚོད་ལ་འབབ་གི་ཡོད་མ་རེད་བ། ལྷག་དོན་དུ་ཨ་ནི་ད་ལོ་ད་དཔེ་ཁོ་རང་ད་གངས་མ་བབས་པའི་སེམས་ཁྲལ་རེད། དངོས་གནས་བྱས་ན་ད་བོད་ཟླ་བཅུ་གཉིས་ལབ་དུས་ཨ་ནི་ད་གངས་ཤུགས་ཆེ་བརྒྱབ་དགོས་ཀྱི་ཡོད་རེད་དེ་བརྒྱབ་ཐུབ་ཡོད་མ་རེད་བ། ད་གཅིག་ལ་དྭགས་རང་གི་སྐྱོན་གཅིག་པོ་ད་མ་རེད་བ་ད་གཅིག་འཛམ་གླིང་སྤྱི་ལ་ཡ་ཨ་ནི་ད་གཅིག་འབྱུང་བའི་གོད་ཆག་ཆེན་པོ་ཞིག་ཆགས་ཡོང་གི་རེད་འདི་འདྲའི་རྐྱེན་བྱས་རེད་བ། ད་ཡིན་ན་ཡང་ད་ང་ཚོས་གིས་སྔ་མོ་ནས་འདུག་སྨ་ཅིག་ལམ་ལུགས་སུ་ཡོད་པ་ནང་བཞིན་ཅིག་ཨ་ནི་ཅིག་ད་འདི་ཞབས་རིམ་འདི་ཚོ་སྒྲུབ་གི་ཡོད་རེད། ཡང་རྒྱ་གར་ཧི་མ་ཅལ་མངའ་སྡེའི་སྤི་ཏི་ས་གནས་སུའང་སྤྱི་ཟླ་དགུ་པ་དང་བཅུ་པ་ནས་ཁ་བ་ཤུགས་ཀྱིས་འབབ་ཀྱི་ཡོད་ནའང། ན་ནིང་ད་ལོ་ནས་ཁ་ཆར་དུས་སུ་མི་འབབ་པ་གི་དཀའ་ངལ་གྱིས། མི་ཕྱུགས་གཉིས་ཀ་དང་རི་སྐྱེས་སྲོག་ཆགས་དང་བཅས་པར་དཀའ་ངལ་ཡོང་གི་ཡོད་པ་མ་ཟད། སྤྱིར་བཏང་དགུན་དུས་སུ་ཡུལ་ལུང་འདིར་ཁ་བས་ཀླུབས་ཏེ་དཀར་པོར་གྱུར་འགྲོ་གི་ཡོད་མོད། འདི་ལོར་ཁ་བ་མེད་པར་སྐྱ་ཐེར་ཐེར་དུ་གྱུར་ཡོད་པ་སྤི་ཏི་ནས་གྲགས་པ་བསྟན་འཛིན་ལགས་ནས་ངོ་སྤྲོད་གནང་གི་འདུག།
མདའ་ཡི་མིང་ས་ཧྲ་ནི་ར།

ཡང་འདི་ག་རླུང་འཕྲིན་ཁང་ལ་སིམ་ལར་རྟེན་གཞི་བྱས་པ་གི་གནམ་གཤིས་སྔོན་བརྡ་ལྷན་ཁང་གི་འགན་འཛིན Surendra Paul ལགས་ནས་རིང་མིན་ཁ་བ་འབབ་མིན་གྱི་སྐོར་འགྲེལ་བརྗོད་གནང་དོན། ཧི་མ་ཅལ་མངའ་སྡེ་གི་ནང་ད་ལྟའི་ཆར་སྤྱི་ཟླ་དང་པོ་གི་ཚེས་པ་ཉེར་ལྔ་ནས་ཁ་བ་མི་འབབ་པ་གི་གནམ་གཤིས་གནས་ཚུལ་ཐོན་པ་དང། རིམ་པས་སྤྱི་ཚེས་ཉེར་བདུན་གྱི་རྗེས་ཁ་བ་ཅུང་ཟད་འབབ་སྲིད་པ་གི་སྔོན་དཔག་གནང་གི་ཡོད་པ་ངོ་སྤྲོད་གནང་གི་འདུག་ཅིང། གཞན་ཡང་རྒྱ་གར་ཀཱ་ཤི་མིར་གྱི་ས་གནས་སུ་ཁ་བ་མ་བབས་པ་གི་རྐྱེན་གྱིས་འཐུང་ཆུ་དང་ཞིང་ལས་ལ་དཀའ་ངལ་དང། ཡུལ་སྐོར་བ་ཇེ་ཉུང་དུ་སོང་ནས་དགུན་དུས་རྩེད་མོ་གི་རིགས་མངོན་གསལ་དོད་པོས་མེད་པར་གྱུར་བ་སོགས་ས་གནས་བོད་མི་ཧེ་ད་ཨབ་དུ་ལ་ལགས་ནས་འགྲེལ་བརྗོད་གནང་གི་འདུག།
གངས་དེ་མ་བཏང་ནས་མི་མང་ཁུལ་དུ་ཆམ་པ་བརྒྱབ་བསྡད་དུ་བྱས་ཅིག་ཅིག་དང་གངས་བཏང་ན་ཆམ་པ་ཁོ་དེ་ཉུང་འགྲོ་གིས།
རྒྱ་གར་འབྲས་ལྗོངས་མངའ་སྡེ་གི་ནང་དུའང་སྔོན་མ་དུས་ཚིགས་འདིར་ཁ་བ་བབས་ནས་ཡུལ་སྐོར་བ་མང་པོ་ཡོང་གི་ཡོད་ན་ཡང། འདི་ལོ་ད་བར་ཁ་བ་མ་བབས་པ་གི་འགྱུར་བ་མངོན་གསལ་འགྲོ་བཞིན་པ་དེས་དཔལ་འབྱོར་གྱི་ཡོང་འབབ་ཇེ་ཉུང་དུ་སོང་བ་དང་འཐུང་ཆུ་གི་དཀའ་ངལ་འབྱུང་ཉེན་ཡོད་པ་སོགས། འབྲས་ལྗོངས་དུ་གནས་སྡོད་ངག་དབང་བློ་བཟང་ལགས་ནས་འགྲེལ་བརྗོད་གནང་གི་འདུག། ཟ་ཁང་ལ་སོགས་པ་དེ་ཚོ་ལ་ནི་ཁང་པ་མ་རག་པ་བྱས་དེ་འདྲའི་དཀའ་ངལ་དེ་འདྲ་ཡོད་རེད་ད་ད་ལོ་དེ་འདྲའི་གངས་དེ་མ་རྒྱག་ཙང་ནི། ཨ་མི་རི་ཁའི་བྱང་ཁོ་ལོམ་བི་ཡ་སློབ་ཆེན་གྱི་སྐྱེ་ཁམས་ཁོར་ཡུག་གི་དགེ་རྒན་ཆེན་མོ་ཇོ་སེབ་ཤི་ལགས་ནས་ཀྱང་ཧི་མ་ལ་ཡ་དང་ལྷག་པར་ཧི་མ་ཅལ་མངའ་སྡེ་གི་ནང

གངས་ཤུད་རྩེད་སའི་ལྟེ་གནས་ཆེན་པོ་གུལ་མརྒ་ད་ལྟ་བར་སྒོ་མ་ཕྱེ་བ་གི་གནས་ཚུལ་ཆེན་པོ་ཐོན་པ་གི་མུར། ཧི་མ་ལ་ཡའི་ས་ཁུལ་ནས་བཞུར་བ་གི་ཆུ་བོ་ཁག་བཞུ་བཞིན་པ་གི་གངས་རི་དང་འཁྱགས་རོམ་ཆེ་ཁག་ལ་བརྟེན་ཡོད་པ་འགྲེལ་བརྗོད་གནང་གི་འདུག་ལ། ཡང་ལ་དྭགས་དཀར་དཀྱིལ་གི་གློག་བརྙན་བཟོ་སྐྲུན་པ་ཨ་ཕྟེ་ཀར་ཧུ་སན་ལགས་ནས་ཀྱང། འདི་ལོའི་སྤྱི་ཟླ་དང་པོ་ནི་སྔར་མཐོང་ཐོས་མ་མྱོང་བ་གི་དྲོད་ཚད་མཐོན་པོ་སྟེ། ནམ་རྒྱུན་སྤྱི་ཟླ་དང་པོ་གི་ནང་རི་ཀླུང་འཁྱག་པས་བསྡམས་ནས་རྩི་ཤིང་གི་རིགས་ཐམས་ཅད་སྐམ་ཡོད་ནའང། འདི་ལོའི་སྤྱི་ཟླ་དང་པོ་ནི་སྤྱི་ཟླ་གསུམ་པ་ལྟར་དྲོན་པོ་དང་སྔོ་དང་རྩི་ཤིང་མེ་ཏོག་གི་རིགས་སྐྱེས་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་གི་འདུག་རྒྱ་གར་དང་པ་ཀི་སི་ཐན་བལ་པོ་དང་འབྲུག་བོད་སོགས་གི་ས་ཁུལ་དུ་ཁྱབ་པ་གི་ཧི་མ་ལ་ཡའི་རི་རྒྱུད་འདི་ནི། གནའ་སྔ་མོ་ནས་ཁ་བ་ཤུགས་ཆེར་བབས་ཏེ་དབྱར་དགུན་མེད་པར་ཁ་བས་ཀླུབས་པ་གི་གངས་རི་ཧ་ཅང་མང་བ་གི་རི་རྒྱུད་ཟིག་ཡིན་པར་བརྟེན། ཧི་མ་ལ་ཡ་ནི་ལེགས་སྦྱར་གྱི་སྐད་དུ་མདོ་ལུང་མང་བོར་གསལ་བ་གི་གངས་ཅན་དང་རི་ཁ་བ་ཅན་ཟེར་བ་གི་དོན་ཡིན་པ་སོགས། མཁས་དབང་དགེ་འདུན་ཆོས་འཕེལ་གྱི་གཏམ་རྒྱུད་གསེར་ཐང་དུ་འཁོད་ཡོད་ཅིང། ཚན་རིག་པ་ཚོས་ཉམས་ཞིབ་ཀྱི་གྲུབ་དོན་ནང་འདས་པའི་ལོ་ཤས་ནས་ཧི་མ་ལ་ཡའི་རི་རྒྱུད་དུ་ནམ་རྒྱུན་ལས་དབྱར་ཁ་ཆར་པ་ཤུགས་ཆེ་འབབ་པ་དང། དགུན་དུས་ཁ་བ་རྒྱུན་ལྡན་ལྟར་མི་འབབ་པ་དང་ཚ་དྲོད་ཇེ་ཆེར་སོང་བ་སོགས་ཀྱིས་ཧི་མ་ལ་ཡའི་གངས་རི་ཕལ་ཆེར་བྲག་རི་ལ་འགྱུར་བ་དང་ས་རུད་དང་རྡོ་རྙིལ་བ། ཆུ་ལོག་དང་ཆར་ལོག་བཅས་རང་བྱུང་གི་འཇིགས་པ་ཇེ་ཆེར་འགྲོ་གི་འདུག་ཅེས་གསལ་སྟོན་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། རྒྱ་དཀར་ནག་གི་བར་ཞི་བའི་གྲོས་མོལ་གྱི་བརྒྱུད་རིམ་མུ་མཐུད་འགྲོ་མུས་ཡིན་ཡང་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོར་ཕྱོགས་གཉིས་ཀྱི་བར་དམག་དམག་གི་གདོང་ཐུག་ཐེངས་གཉིས་ལ་བྱུང་འདུག་ཕྱི་ཚེས་བཅུ་བདུན་གྱི་ཉིན་ཐོན་པའི་གནས་ཚུལ་ལྟར་ན་རྒྱ་དཀར་ནག་གི་མཐའ་མཚམས་དམག་དམག་གི་བར་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོར་ཉུང་མཐའ་ལ་ཡང་གདོང་ཐུག་གི་དོན་རྐྱེན་ཐེངས་གཉིས་ལ་བྱུང་ཡོད་ཀྱང་དེའང་ཕྱོགས་གཉིས་ཀྱི་བར་ཕྱི་འབྲེལ་དང་དམག་དོན་ཞི་འགྲིག་ཡོང་ཐབས་ཀྱི་གྲོས་མོལ་རིམ་པ་འགྲོ་མུས་ཡིན་པ་ལ་མ་བལྟས་པར་ཡུལ་གཉིས་ཀྱི་མཐའ་མཚམས་སྲུང་དམག་གི་བར་ལག་འཛིང་གི་དོན་རྐྱེན་བྱུང་ཡོད་ལུགས་རྒྱ་གར་གྱི་འབྲེལ་ཡོད་དམག་དོན་གཟེངས་རྟགས་ཀྱི་བརྒྱུད་རིམ་ལས་ཤེས་རྟོགས་བྱུང་འདུག་ཡིན་ཡང་ཕྱོགས་ཕན་ཚུན་གྱི་གདོང་ཐུག་གི་ཁྲོད་རྐྱེན་འདས་སུ་ཕྱིན་པའི་གནས་ཚུལ་རིགས་ཐོན་མེད་ན་ཡང་ཉིས་སྟོང་ཉི་ཤུ་ཐམ་པ་ལོའི་ཤུགས་གདོང་ཐུག་གི་ཁྲོད་ཉུང་མཐའ་ལ་ཡང་རྒྱ་གར་གྱི་དམག་མི་ཉི་ཤུ་ཙམ་ཟིག་འཆི་སྐྱོན་དང་རྒྱ་ནག་གི་དམག་མི་བཞི་འཆི་སྐྱོན་བྱུང་ཡོད།

ཐུན་མོང་གི་དཀའ་ངལ་སེལ་ཕྱོགས་ཀྱི་ཐོག་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གི་ལོ་ཙམ་ཟིག་ག་རྡོ་རྗེ་གདན་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཞེས་པ་ཟིག་གསར་དུ་བཙུགས་པ་དང་ལྷན་ཚོགས་དེའི་ནང་ཡོད་པའི་དགོན་པ་ཁག་ཕལ་ཆེ་བ་ནི་ཕྱི་རྒྱལ་ཡུལ་གྲུ་འདྲ་མིན་གྱི་དགོན་པ་ཁག་ཡིན་ཅིང། དེའི་ནང་དཔེར་ན་ཐའི་ལན་ཌི་དང། ལའོ། ཁམ་བོ་དི་ཡ། དེ་བཞིན་ཝེཏ་ནམ་དང་བྷང་ལ་དེ་ཤི། འབར་མ། བཞི་དབྱང། ཉི་ཧོང། ཀོ་རི་ཡ། ཤི་རི་ལན་ཀ། བོད་པ་སོགས་རྒྱལ་ཁབ་འདྲ་མིན་བཅུ་བཞི་གི་དགོན་ཁག་ཡོད། དེའི་སྐོར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོར་འདེམས་ཐོན་བྱུང་བའི་ལྷན་ཚོགས་དེའི་ཚོགས་གཙོ་རྡོ་རྗེ་གདན། སྒྲོལ་མ་ལྷ་ཁང་གི་འགན་འཛིན།

འབྲས་ལྗོངས་དང་བོད་ཀྱི་ས་མཚམས་ཀྱི་ཉེ་འདབས་ཀྱི་ཕྲུ་གུ་ཉམ་ཐག་དང་ཕ་མ་མེད་པའི་ཕྲུ་གུ་དྭ་ཕྲུག་ཚོ་གི་ཆེད་དུ་སློབ་གྲྭ་དང། སློབ་ཕྲུག་ཉལ་ཁང་གསར་རྒྱག་བྱས་ནས་རིན་མེད་ཀྱི་ཐོག་ཁོང་ཚོ་ལ་ཤེས་ཡོན་གྱི་གོ་སྐབས་སོགས་གནང་བཞིན་ཡོད་འདུག་ལ་དགེ་འདུན་པ་དཔལ་འབྱོར་ལགས་ཀྱིས་སློབ་གྲྭ་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ཡས་མས་སུ་འབྲས་ལྗོངས་དང་བོད་ཀྱི་ས་མཚམས་ཁུལ་དུ་ལམ་བཟོ་བྱེད་མཁན་ལས་མི་མང་པོ་ཞིག་བལ་ཡུལ་ནས་ས་གནས་འདི་ལ་ཡོང་ནས་ཁུལ་དེར་གནས་སྡོད་བྱས་པ་དང་ཁོང་ཚོ་གི་འཚོ་བའི་གནས་སྟངས་ཧ་ཅང་ཞན་པ་དང་ཕྲུ་གུ་ཚོ་ལ་ཤེས་ཡོན་གྱི་གོ་སྐབས་ཐོབ་དཀའ་བར་བརྟེན་ནས་ཁོང་ནས་དང་པོ་སློབ་ཕྲུག་ཚོ་གི་ཆེད་དུ་ཉལ་ཁང་དང། ཕྱིས་སུ་སློབ་གྲྭ་གསར་འཛུགས་གནང་བ་ཞིག་རེད། རྒྱ་གར་གཞུང་གིས་རྒྱལ་ས་ལྡི་ལི་ལ་རྟེན་གཞི་བྱས་པའི་རྒྱ་གར་གྱི་རང་དབང་ཅན་གྱི་སྲིད་ཇུས་ཉམས་ཞིབ་ལྟེ་གནས་ཁང་གི་ཁྲིམས་མཐུན་ལག་ཁྱེར་ཕྱིར་འཐེན་བྱས་འདུག། ཕྱི་ཚེས་བཅུ་བདུན་གྱི་ཉིན་ཐོན་པའི་གནས་ཚུལ་ནང་གཞིགས་ན། རྒྱ་གར་ནང་སྲིད་ལྷན་ཁང་གིས་སྲིད་ཇུས་ཉམས་ཞིབ་ཁང་དེས་ཁྲིམས་དང་མཐུན་པའི་ཐོག་ནས་རོགས་དངུལ་བེད་སྤྱོད་བྱེད་ཀྱི་མི་འདུག་ཅེས་གསུངས་ནས་ཕྱི་རྒྱལ་ནས་མ་དངུལ་བསྡུ་སློང་བྱ་ཕྱོགས་ཀྱི་ལག་ཁྱེར་འཕྲལ་སེལ་གྱི་རིང་ཕྱིར་བསྡུ་གནང་ནས་ལོ་གཅིག་མ་ཟིན་ཙམ་གྱི་རྗེས་སུ་ཁར་སང་ཁྲིམས་མཐུན་ལག་ཁྱེར་དངོས་སུ་ཕྱིར་བསྡུ་གནང་བ་ཞིག་རེད། ཉམས་ཞིབ་ཁང་དེས་ད་བར་ལས་དོན་ཆ་ཚང་ཁྲིམས་དང་མཐུན་པ་ཞིག་བྱས་ཡོད་ལ། རྒྱ་གར་གཞུང་གི་ཐག་གཅོད་དེའི་ཐོག་ཞུ་གཏུག་བྱ་རྒྱུ་ཡིན་ཞེས་བཤད་འདུག་གཤམ་ནས་སྟག་ལྷ་རྒྱལ་གྱིས་རྒྱང་འཚངས་བྱས་པའི་གསར་འགྱུར་དཔྱད་གཏམ་ཞེས་པ་གསན་རོགས་ཞུ། གསན་པོ་རྣམ་པ་ཚོ་ད་གོང་ནས་ངོ་སྤྲོད་བྱས་པ་བཞིན་ནི་དེ་ཡང་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས་ཚེས་ཉི་ཤུ་རྩ་བདུན་བར་ཝེ་ཏི་ནམ་བྱང་ཕྱོགས་ན་ཡོད་པའི་པཱ་ཝུན་པཱ་གོ་ཏཱ་དགོན་པས་འབར་མའི་ནང་གི་དགོན་པ་པཱ་ར་མི་དང་པཱ་ར་མིའི་སྟོན་པའི་གནའ་རྫས་འགྲེམས་སྟོན་ཁང་ནས་རང་ཅག་གི་སྟོན་པ་ཤཱཀྱ་ཐུབ་པའི་དབུ་སྐྲ་རྐང་བརྒྱད་གཡར་ནས་འགྲེམས་སྟོན་བྱས་ཡོད་པ་ལྟར་ཝེ་ཐི་ནམ་གཞུང་དམངས་གཉིས་ཀས་གཙིགས་འཛིན་ཆེན་པོ་བྱས་ཏེ་གདན་འདྲེན་མཛད་སྒོ་གཞི་རྒྱ་ཅན་ཞིག་བསྐོངས་ནས་འབར་མ་རྒྱལ་ཁབ་ཀྱི་རིན་པོ་ཆེའི་ཡ་གྱལ་སྟོན་པའི་དབུ་སྐྲ་དེ་རྩ་ཆེན་རང་བཞིན་ཚུད་ཡོད་པ་རེད། ཡིན་ན་ཡང་དེང་གི་སྤྱི་ཚོགས་འདིའི་ནང་རྙིང་འཛིན་མང་བོ་ཞིག་ཉམས་དུ་འགྲོ་བཞིན་ཡོད་པས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཝེ་ཏི་ནམ་སྡེ་ཚན་གྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་འབར་མ་སྡེ་ཚན་ལ་འབར་མའི་ཆོས་ལུགས་ཆེད་མཁས་པའི་སར་ནས་སྟོན་པའི་དབུ་སྐྲ་དེ་ངོ་མ་ཡིན་མིན་རྩད་ཞིབ་བྱེད་དགོས་པའི་དགོས་འདུན་བཏོན་པ་ལྟར་འབར་མའི་འབྲེལ་ཡོད་ཚན་པས་སྟོན་པའི་དབུ་སྐྲའི་སྐོར་ལ་གནའ་རྫས་རྟོག་ཞིབ་དང་ལོ་རྒྱུས་སོགས་ཁུངས་ཐུག་སའི་ཡིག་ཆ་གཅིག་ཀྱང་མེད་ལུགས་འགྲེལ་བརྗོད་གནང་འདུག་ང་ཚོ་ནང་པའི་ཡུལ་གྲུ་ཁག་ན་རིང་བསྲེལ་ཞེས་པའི་རྩ་ཆེན་རྟེན་རྫས་ཤིག་ཡོད་པ་བཞིན་སྤྱིར་བཏང་རིང་བསྲེལ་ཞེས་པའི་བྱུང་སྟངས་དང

སྐབས་སུ་བབས་པ་དེ་དེང་སང་ཡོངས་གྲགས་སུ་རིང་བསྲེལ་རིང་བསྲེལ་ཟེར་དགོས་རྒྱུ་དེ་ཡིན་པ་རེད། དེ་ལྟ་བུའི་རིང་བསྲེལ་དེ་ལ་ཡུངས་འབྲུ་ལྟ་བུའི་རིང་བསྲེལ་གོང་གི་རིང་བསྲེལ་གྱི་དབྱེ་བ་ལྔ་གི་ནང་གི་ཡུངས་འབྲུ་ལྟ་བུའི་རིང་བསྲེལ་ཟེར་བ་དེ་ཡིན་པ་རེད། ཡུངས་འབྲུ་ལྟ་བུའི་རིང་བསྲེལ་དེ་ནི་བླ་མ་སྐྱེས་ཆེན་དམ་པ་རྣམས་ཀྱི་སྐུ་རུས་སོགས་ནས་རིལ་བུ་སྣ་ཚོགས་འབྱུང་གི་ཡོད་པ་དེ་རེད། དེ་ལྟ་བུའི་རིལ་བུ་དེ་ལ། ཁ་དོག་དྭངས་ཤིང་ཆུང་བ་ཡུངས་འབྲུ་ཙམ་དང་ཡང་ན་ཅུང་ཟད་ཆེ་བ་སྲན་མའི་རྡོག་པོ་ཙམ་ལ་སོགས་པ་ནི་ཁ་དོག་དང་དབྱིབས་ལ་སོགས་པ་མི་འདྲ་བ་མང་པོ་ཟིག་ཡོང་གི་ཡོད་པ་རེད། ད་དེའི་ཁུངས་འདྲ་བོ་དེ་གོང་དུ་བཏང་བ་ཡིན་ན། སྔ་འགྱུར་རྙིང་མའི་སྐུ་གདུང་འབར་བ་ཟེར་གྱི་རྒྱུད་རྫོགས་ནོར་དེའི་ནང་ན། ཅི་ཟིག་གསུངས་ཡོད་ཟེར་རྒྱུ་ན་བ་རི་རམ་ཞེས་སྔོ་ལ་ནག།

རིལ་བུ་ཁ་དོག་སྣ་ཚོགས་འབྱུང་གི་ཡོད་པ་དེ་ཐ་མལ་གྱི་ལུས་ངག་ཡིད་གསུམ་དེ་དག་པ་སངས་རྒྱས་ཀྱི་སྐུ་གསུང་ཐུགས་རྡོ་རྗེའི་རང་བཞིན་དུ་གྲུབ་པའི་རྟགས་ཅིག་ཡིན་པ་རེད། འོ་ད་དེ་འདྲ་ཅིག་རེད་ད་དེ་ནས་རིང་བསྲེལ་ལྔ་ཡོད་པའི་ནང་གི་སྐུ་བལ་གྱི་རིང་བསྲེལ་རེད། ད་སྐུ་བལ་གྱི་རིང་བསྲེལ་ཟེར་བ་དེ་སྐྱེས་ཆེན་དམ་པ་རྣམས་ཀྱི་དབུ་སྐྲ་དང་ཕྱག་སེན་ན་བཟའ་ལ་སོགས་པ་ཡིན་པ་རེད། འདི་ཚོ་ཚང་མ་ལ་སྐུ་བལ་གྱི་རིང་བསྲེལ་ཟེར་གསུང་གི་ཡོད་རེད། ད་དེ་ནས་སྐུ་གདུང་གི་རིང་བསྲེལ་རེད། སྐུ་གདུང་གི་རིང་བསྲེལ་ཟེར་དགོས་རྒྱུ་ནི། སངས་རྒྱས་བྱང་ཆུབ་སེམས་དཔའ་དང་ཨ་ནི་སྐྱེས་ཆེན་དམ་པ་རྣམས་ཀྱི་སྐུ་རུས་དང་ཚེམས་ལ་སོགས་པ་ཡིན་པ་རེད། ད་དེང་སང་ང་ཚོ་སངས་རྒྱས་ཀྱི་ཚེམས་ཀྱི་སྐུ་གདུང་ཚེམས་ཀྱི་སྐུ་གདུང་ལབ་ཀྱི་འདུག་ད་འདི་ཚོ་སངས་རྒྱས་ཀྱི་ཚེམས་ཡིན་པ་རེད་སངས་རྒྱས་ཀྱི་ཚེམས་ཡིན་པ་ཡིན་ན་ཡང་དེ་ལ་སྐུ་གདུང་གི་རིང་བསྲེལ་ཟེར་ནས་མཚན་དེ་མོ་ཟིག་འདོགས་ཀྱི་ཡོད་རེད། ད་ནང་བཞིན་འཕེལ་གདུང་ཟེར་བ་དེ་ཡང་སྐུ་གདུང་གི་རིང་བསྲེལ་གྱི་ཁོངས་སུ་བསྡུས་བཞག་ན་ཕལ་ཆེར་འགྲིག་གི་རེད་བསམ་གི་འདུག་སྤྱིར་བཏང་གི་སྐུ་གདུང་འབར་བའི་རྒྱུད་ན་ཅི་ཟིག་གསུང་གི་ལས་ཀྱི་ཡིན་ན། སྐུ་དང་གདུང་དང་རིང་བསྲེལ་ལ་སོགས་པ་ལ་མི་འདྲ་བའི་དབྱེ་བ་མང་པོ་ཟིག་གསུང་གི་ཡོད་རེད་ད་གང་ལྟར་ཀྱང་རིང་བསྲེལ་ཟེར་བ་དེ་ཧ་ཅང་གི་རྩ་ཆེན་པོ་ཟིག་ཆགས་བསྡད་ཡོད་རེད། ང་ཚོ་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་གཞུང་ནས་གསུང་ཚུལ་བྱས་པ་ཡིན་ན་མི་ཤི་བའི། ཕུང་པོ་ཤ་དང་རུས་པ་ལས་རིང་བསྲེལ་འབྱུང་གི་ཡོད་པ་དེ་མི་དེ་བྱང་ཆུབ་སེམས་དཔའ་འམ་བྱང་ཆུབ་སེམས་མ་འམ། དགེ་སློང་ཚུལ་ཁྲིམས་རྣམ་པར་དག་པ། སྟོང་ཉིད་ཀྱི་ལྟ་བ་རྟོགས་པ། བྱང་ཆུབ་ཀྱི་སེམས་ལ་མྱོང་བ་ཐོན་པ། ཡང་ན་སྔགས་ཀྱི་ལམ་ལ་ཞུགས་ནས་གནས་ཚད་མཐོན་པོ་ཟིག་སླེབས་ཚར་བ་ཟིག་ཡིན་ན་མ་གཏོགས་ཤི་བའི་རུས་པ་གསེང་ནས་རིང་བསྲེལ་ཁ་དོག་སྣ་ཚོགས་པ་འབྱུང་གི་ཡོད་མ་རེད། དེ་འདྲ་ཡིན་དུས་རིང་བསྲེལ་ལབ་པ་དེ་ཧ་ཅང་གི་རྩ་ཆེན་པོ་ཞིག་ཆགས་བསྡད་ཡོད་པ་རེད། དེར་བརྟེན་དེ་ལྟ་བུའི་བྱང་ཆུབ་སེམས་དཔའ་དེས་བྱང་ཆུབ་སེམས་དཔའམ་སྐྱེས་ཆེན་དམ་པ་དེའི་ན་བཟའ་དང་དབུ་སྐྲ། སེན་མོ་ལ་སོགས་པ་ཡང་རྩ་ཆེན་པོ་ཡིན་འདུག་ཟེར་ནས་རིང་བསྲེལ་ལྔ་གི་ཁོངས་སུ་བསྡུས་བཞག་པ་དེ་འདྲ་ཅིག་ཡིན་པ་རེད། འབར་མ་ནས་གདན་འདྲེན་བྱས་པའི་སངས་རྒྱས་སྟོན་པ་ཤཱཀྱ་ཐུབ་པའི་དབུ་སྐྲའི་ངོས་འཛིན་ལ་དོགས་པ་བྱས་རྗེས་ཝེ་ཐི་ནམ་གྱི་སྦ་བུན་ཕ་གོ་ཌ་དགོན་པས་སྟོན་པའི་དབུ་སྐྲ་རྐང་བརྒྱད་དེ་ཁུ་སིམ་སིམ་ངང་ཕྱིར་འབར་མའི་འབྲས་བུ་ལ་རྩིས་སྤྲད་འདུག་བཤད་སྲོལ་ལྟར་ན་སྟོན་པའི་དབུ་སྐྲ་བརྒྱད་པོ་དེ་སྟོན་པ་ཤཱཀྱ་ཐུབ་པ་མཆོག་གིས་འབར་མའི་ཚོང་པ་གཉིས་ལ་གནང་བ་དང་ཚོང་པ་དེ་གཉིས་ནི་སྤྱི་ལོ་སྔོན་གྱི་དུས་རབས་ལྔ་པ་དང་དྲུག་པའི་མི་གཉིས་ཡིན་པ་རེད།
དེ་རིང་གི་དང་ཐོའི་དབུ་བཞི་སྐུ་ནོ་གི་ལེ་ཚན་གི་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་ལ་རྒྱ་ནག་དེ་བཞིན། གསར་འགོད་པ་བཙོན་དུ་འཇུག་མཁན་ཡུལ་གྲུ་སྡུག་ཤོས་དང་པོ་དེ་ཆགས་ཡོད་པའི་སྐོར་འོས་བསྡུ་ཀྱིས་གནས་ཚུལ་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་ཞུ། གོང་དུ་ངོ་སྤྲོད་བྱས་པ་ལྟར་རྒྱལ་མཚམས་མེད་པའི་གསར་འགོད་མཐུན་ཚོགས་ཀྱིས་འཛམ་གླིང་ཡུལ་ཕྱོགས་གང་སར་གསར་འགོད་པ་བཙོན་དུ་ཚུད་པའི་གནས་སྟངས་དང་འབྲེལ་བའི་ཞིབ་ཕྲ་གི་སྙན་ཐོ་གཅིག་བཏོན་ཡོད་པའི་ནང་རྒྱ་ནག་འདི་བཞིན་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོར་འཛམ་གླིང་གི་སྟེང་གསར་འགོད་པ་བཙོན་དུ་འཇུག་མཁན་གྱི་ཡུལ་གྲུ་སྡུག་ཤོས་དེ་ལ་བརྩིས་འདུག་ཅིང་དེའང་སྙན་ཐོ་གི་ནང་གསར་འགོད་པ་བཙོན་དུ་འཇུག་མཁན་སྡུག་ཤོས་ཀྱི་ཡུལ་གྲུ་ལྔ་མིང་འདོན་བྱས་ཡོད་པའི་ཁྲོད་དུ་རྒྱ་ནག་ནང་གསར་འགོད་པ་བརྒྱ་ར་ཉི་ཤུ་རྩ་གཅིག་སྔར་བཞིན་བཙོན་དུ་བཅུག་ཡོད་པ། གསར་འགོད་པ་བརྒྱ་ར་སུམ་ཅུ་སོ་ལྔ་ཉུང་མཐའ་ལ་ཡང་དུས་ཡུན་ཆུ་ཚོད་བཞི་བཅུ་ཞེ་བརྒྱད་ཀྱི་རིང་བཀག་ཉར་བྱས་ཡོད་ལུགས་དང། འབར་མའམ་མྱན་མར་གྱི་ནང་གསར་འགོད་པ་དྲུག་ཅུ་རེ་དགུ་སྔར་བཞིན་བཙོན་དུ་གནས་པ་གསར་འགོད་པ་བརྒྱད་ཅུ་གྱ་བཞི་ཉུང་མཐའ་ལ་ཡང་དུས་ཡུན་ཆུ་ཚོད་བཞི་བཅུ་ཞེ་བརྒྱད་ཀྱི་རིང་ང་བཀག་སྐྱིལ་བྱས་ཡོད་པ་གསལ་སྟོན་བྱས་སྦེལ་རུ་སིའི་ནང་གསར་འགོད་པ་སུམ་ཅུ་སོ་དགུ་བཙོན་དུ་ཚུད་པ་དང་གསར་འགོད་པ་ལྔ་བཅུ་ང་ལྔ་དུས་ཡུན་ཆུ་ཚོད་བཞི་བཅུ་ཞེ་བརྒྱད་ཀྱི་རིང་ང་བཀག་ཉར་གྱི་འོག་ཏུ་བཞག་པ་ཨེ་རན་གྱི་ནང་གསར་འགོད་པ་ཉི་ཤུ་རྩ་གཅིག་བཙོན་དུ་ཡོད་པ། གསར་འགོད་པ་ལྔ་བཅུ་ང་བརྒྱད། དུས་ཡུན་ནི་ཆུ་ཚོད་བཞི་བཅུ་ཞེ་བརྒྱད་ཀྱི་རིང་ང་བཀག་སྐྱིལ་གྱི་འོག་ཏུ་བཞག་པ། ཏུར་ཀིའི་ནང་ང། གསར་འགོད་པ་ལྔ་ད་དུང་ཡང་བཙོན་དུ་ཡོད་པ། གསར་འགོད་པ། བཞི་བཅུ་ཞེ་དགུ་ཉུང་མཐའ་ལ་ཡང། དུས་ཡུན་ནི་ཆུ་ཚོད་བཞི་བཅུ་ཞེ་བརྒྱད་ཀྱི་རིང་ང་བཀག་སྐྱིལ་བྱས་ལུགས་གསལ་སྟོན་བྱས་འདུག་ན། རྒྱ་ནག། འདི་འདྲའི་གསར་འགོད་པ། བཙོན་འཇུག་བྱེད་མཁན་སྡུག་ཤོས་སུ་ཆགས་དགོས་པའི་རྒྱུ་མཚན་གང་ལ་ཐུག་ཡོད་མེད་ཀྱི་སྐོར། ཨོ་སི་ཀྲོ་ལི་ཡར་གནས་བཞུགས།

ནས་ནང་གསང་མང་བོ་ཟིག་ཕྱི་ལོག་ལ་འཆོར་གི་མི་འཇོག་པ་དང་ཕྱི་ལོག་གི་ཡིན་ན་གནས་ཚུལ་འདི་མི་མང་གི་ཨམ་མཆོག་ནང་ཡོང་གི་མི་འཇོག་གི་འོ་ད་འདི་ཉིད་ནས་སོང་བ་རེད། རྒྱ་ནག་ནང་གུང་ཁྲན་ཏང་གི་སྲིད་དབང་སྒེར་སྤྱོད་དང་དེའི་ལམ་ལུགས་ལ་སྐྱོན་བརྗོད་དང་ཡང་ན་ངོ་རྒོལ་བྱེད་པའི་དབང་གིས་བཙོན་དུ་ཚུད་པའི་རིགས་གཅིག་དང་དེ་མ་ཡིན་པར་གནད་དོན་གཞན་ཟིག་ནི་མི་རིགས་ཤིག་གི་ཆེ་མཐོང་དང་བརྩི་འཇོག། འདྲ་མཉམ་ལ་སོགས་བླངས་པའི་ཉེར་ལེན་གྱིས་བཙོན་དུ་ཚུད་པ་ནི་དཔེ་ཆ་བཞག་ན་རྩོམ་པ་པོ། སྒོ་ཤེས་རབ་རྒྱ་མཚོ་གི་མཚོན་པའི་བོད་མི་མང་བོ་ཞིག་གིས་ད་ལྟ་རྒྱ་ནག་གི་བཙོན་དུ་སྡུག་སྦྱོང་མནར་གཅོད་མྱོང་མུས་ཡིན་དེས་ན། རྒྱུ་མཚན་འདིའི་ཐོག་ནས་ཀྱང་རྒྱ་ནག་འདི་བཞིན་གསར་འགོད་པ་ཁོ་ན་ཙམ་ཞིག་མ་ཡིན་པར་མི་རིགས་ཤིག་གི་ཐོབ་ཐང་དང་རང་དབང་རྩོད་ལེན་པ་བཙོན་དུ་འཇུག་མཁན་སྡུག་ཤོས་སུ་ངོས་འཛིན་གནང་གི་ཡོད་པ་ལྟར་རྒྱ་ནག་གཞུང་གིས་བོད་དང་ཡུ་གུར། ནང་སོག། ཧོང་ཀོང་དང་བཅས་པར་གང་འདྲ་བྱས་ནས་དམ་དྲག་དང་སྟངས་འཛིན་བྱེད་ཀྱི་ཡོད་པའི་ཐད་ལ་ལྷ་སྡེ་གནམ་ལོ་ཡག་གིས་མུ་མཐུད་གསུངས་ན། ད་ཕྱོགས་གསུམ་ནས་ད་བོད་དང་ཤར་ཏུར་ཀི་སི་ཐན་དང་ཨ་ནི་ཡིན་ན་ད་ནང་སོག་དང་ཡིན་ན་ད་ཐ་ན་ཧོང་ཀོང་དང་བཅས་པ་གི་ཡིན་ན་གནས་ཚུལ་འདི་ཡང་ཡང་ཡིན་ན་ཨུ་ཆོའི་ནང་ལོག་གི་ཡིན་ན་གནས་ཚུལ་དེ་ཕྱི་ལོག་འཆོར་གི་མི་འཇོག་རྒྱུ། ཕྱི་ལོག་གི་ཡིན་ན་གནས་ཚུལ་དུ་འདི་ཨུ་ཆོའི་ནང་ཡོང་གི་མི་འཇོག་རྒྱུ་ཡང་ཡིན་ན་ཡིན་ན་ཡིན་ན་ད་ཕྱོགས་གསུམ་ཟིག་ཡིན།

བཞི་བཅུ་ཞེ་བདུན་ཙམ་གྱིས་བཙོན་ཁང་དང་ཡང་ན་བཟང་བཙོན་གི་འོག་ཏུ་ལོ་སར་སྲུང་བརྩི་བྱེད་པའི་གསར་འགོད་པ་ཕལ་ཆེ་བ་ནི་རྒྱ་ནག་དང། ཝེ་ཏི་ནམ། བེ་ལོ་རི་སི། མ་ཡ་མཱར་བཅས་ནས་ཡིན་པས་ན་འདས་ཟིན་པའི་ལོར་རྒྱ་ནག་གཞུང་གིས་གསར་འགོད་པ་བརྒྱ་ར་སུམ་ཅུ་སོ་ལྔ་བཙོན་ཁང་དུ་བཅུག་ཡོད་པའི་ཁྲོད་ནས་གསར་འགོད་པ་བརྒྱ་ར་ཉི་ཤུ་རྩ་གཅིག་བཙོན་ཁང་དུ་ཡོད་པར་བརྟེན་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་འཛམ་གླིང་ཁྱོན་ཡོངས་ཀྱི་གསར་འགོད་པའི་བཙོན་ཁང་ཆེ་ཤོས་དེ་རྒྱ་ནག་ཡིན་ལ་མ་ཡ་མཱར་གྱི་ནང་གསར་འགོད་པ་བརྒྱད་ཅུ་གྱ་བཞི་བཙོན་ཁང་དུ་བཅུག་ཡོད་དེས་ན་གསར་འགོད་པ་གི་བཙོན་ཁང་ཆེ་ཤོས་ཨང་གཉིས་པ་ལ་བརྩིས་འདུག་པ་མ་ཟད་མ་ཡ་མར་ནི་གསར་འགོད་པ་དུས་ཡུན་རིང་ཤོས་ལ་ཁྲིམས་ཐག་གཅོད་མཁན་དེ་ཆགས་ཡོད་པ་གསལ་སྟོན་བྱས་ཤིང་འདིའི་ཐད་རྒྱལ་མཚམས་མེད་པའི་གསར་འགོད་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ Christopher ལགས་ཀྱིས་གསར་འགོད་པ་རེ་རེ་འཛིན་བཟུང་བྱས་པ་དེས་གསར་འགོད་ལས་དོན་སྒྲུབ་པར་བཀག་འགོག་བྱེད་ཀྱི་ཡོད་པས་གསར་འགོད་ལས་རིགས་གཉེར་བར་འགོག་རྐྱེན་འཕྲད་ཀྱི་ཡོད་ཅེས་བརྗོད་འདུག། རྒྱལ་མཚམས་མེད་པའི་གསར་འགོད་མཐུན་ཚོགས་ཀྱིས་རྒྱལ་ཁབ་བརྒྱ་ར་བརྒྱད་ཅུ་ཙམ་གྱི་གསར་འགོད་རང་དབང་དང་གསར་འགོད་པ་གི་གནས་སྟངས་ལ་ཞིབ་འཇུག་བྱས་པ་བརྒྱུད་སྙན་ཐོ་བཏོན་པའི་ནང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་ཨབ་གྷ་ནི་སི་ཐན་དང་ཨུ་རུ་སུ། ཝེ་ཏི་ནམ་བཅས་ནི་གསར་འགོད་པ་ལ་ཉེན་ཚབས་ཆེ་བའི་ཡུལ་གྲུ་ཁག་ལ་ངོས་འཛིན་བྱས་འདུག་པ་ལྟར་ཨབ་གྷ་ནི་སི་ཐན་གྱི་ནང་ཊ་ལི་བན་ཅེས་པས་སྲིད་དབང་བཟུང་བ་ནས་གསར་འགོད་པ་གི་གནས་ཚུལ་སྤེལ་བ་དང། གནས་ཚུལ་བརྒྱུད་སྤེལ་བྱེད་པར་དཀའ་ངལ་འཕྲད་ཀྱི་ཡོད་པ་མ་ཟད། གཞུང་གིས་གསར་འགོད་པ་ལ་དྲག་གནོན་བྱེད་ཀྱི་ཡོད་པར་བརྟེན། ཨབ་གྷ་ནི་སྟན་ནི་གསར་འགོད་རང་དབང་མེད་པ་དང། ཡུལ་དེ་གསར་འགོད་པར་ཆེས་ཉེན་ཚབས་ཆེ་བའི་ཡུལ་གྲུ་ཟིག་ངོས་འཛིན་བྱས་ཡོད། གཞན་ཡང་གོང་གི་སྙན་ཐོའི་ནང་བུད་མེད་གསར་འགོད་པ་གནས་སྟངས་གླེང་སྐབས་ཉིས་སྟོང་བཅུ་དགུ་ནས་བཟུང་ངས་བུད་མེད་གསར་འགོད་པ་གཅིག་ཀྱང་ལོ་བཅུ་ལྷག་གི་བཙོན་འཇུག་ཁྲིམས་ཐག་བཅད་མེད་ན་ར། ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོར་བུད་མེད་གསར་འགོད་པ་བརྒྱད་ལ་བཙོན་འཇུག་ཁྲིམས་ཐག་བཅད་ཡོད་པའི་ཁྲོད། བུད་མེད་གསར་འགོད་པ་དྲུག་ལ། ལོ་བཅུ་ལྷག་གི་བཙོན་འཇུག་ཁྲིམས་ཐག་བཅད་པ་གསལ་སྟོན་བྱས་པའི་ཁྲོད། ཨེ་རན་གྱིས། ཡུལ་དེའི་གསར་འགོད་པ། ཨེ་ལ་ཧེ། མ་ཧ་མུ་དི་ལ། ལོ་བཅུ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་པ། གསར་འགོད་པ། ནེ་ལུ་ཧྥར། ཧ་མེད་ལ།

ལོ་གཅིག་གི་བཙོན་འཇུག་ཁྲིམས་ཐག་བཅད་པ། ལྷོ་ཨ་ཧྥེ་རི་ཀ་གི་ས་ཧ་ར་གི་བཙོན་ཁང་དུ་བུད་མེད་གསར་འགོད་པ་གཉིས་ལ་ལོ་བཅུ་ཙམ་གྱི་ཁྲིམས་ཐག་བཅད་པའི་སྐོར། བུད་མེད་གསར་འགོད་པ་རེ་རེ་གི་མིང་འདོན་བྱས་ཏེ་ཁོང་ཅག་གི་གནས་སྟངས་ལ་དམིགས་བསལ་དོ་སྣང་བྱས་ཡོད། གང་ལྟར། རང་དབང་དང་འགྲོ་བ་མིའི་ཐོབ་ཐང་གླེང་ས་མེད་པའི་ཡུལ་ལུང་ཀུན་ཏུ། དུས་རྒྱུན་གསར་འགོད་ལས་རིགས་ཀྱི་ཐད་ལ་དམ་དྲག་ཡོད་པ་ཡོངས་གྲགས་ཡིན་པ་ལྟར་རྒྱ་ནག་གཞུང་གིས་རང་ཉིད་ཀྱི་སྲིད་ཇུས་ཀྱི་ཁ་ཕྱོགས་དང་མི་མཐུན་པའི་བསམ་ཚུལ་བྱུང་བའི་རིགས་ལ་རྡུང་རྡེག་གཏོང་རྐྱང་གིས་བཙོན་འཇུག་བྱེད་པ་དང་ནང་སྒོས་སུ་མི་རིགས་ཤིག་གི་ལས་དབང་དང་ཐོབ་ཐང་གི་སྐོར་གླེང་སློང་བྱུང་ཚེ་རྒྱལ་ཁབ་ཁ་བྲལ་དང་མི་རིགས་མཐུན་སྒྲིལ་ལ་གཏོར་བརླག་བྱེད་ཀྱི་ཡོད་ལུགས་བསྙོན་འཛུགས་སྣ་ཚོགས་བྱས་ནས་གང་བྱུང་སྡུག་སྦྱོང་མནར་གཅོད་གཏོང་བ་དང

ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཐོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བྱས་ཟིན་པ་ཡིན།